རྣམ་པ་ལྷན་རྒྱས་སྐུ་ཁམས་བཟང། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་བདུན་བོད་ཟླ་བཞི་པའི་ཚེས་ཉི་ཤུ་རྩ་ལྔ་དང་སྤྱི་ལོ་ཉིས་སྟོང་ཉི་ཤུ་ལོ་གི་སྤྱི་ཟླ་དྲུག་པའི་ཚེས་བཅོ་ལྔ་གཟའ་ཟླ་བ་རེད། VOA། ཨ་རིའི་རླུང་འཕྲིན་ཁང་གི་བོད་དང་རྒྱལ་སྤྱིའི་གསར་འགྱུར་མདོར་བསྡུས་ཤིག་ང་ཚེ་རིང་སྐྱིད་ཀྱིས་སྙན་སྒྲོག་ཞུ་གི་ཡིན། ཏོག་དབྱིབས་ནད་ཡམས་ལ་བརྟེན་ནས་གོང་ས་མཆོག་གཞིས་སྒར་རྡ་རམ་ས་ལའི་གཟིམ་ཆུང་དུ་བཞུགས་ཏེ་འཛམ་གླིང་གི་གསར་ཁང་ཁག་གི་བཅར་འདྲི་ལ་བཀའ་ལན་དང་ན་གཞོན་ཚོར་བཀའ་སློབ། མི་སྣ་གྲགས་ཅན་ཚོ་དང་བཀའ་བསྡུར་གནང་རྒྱུ་ལ་སོགས་པའི་མཛད་འཕྲིན་མུ་མཐུད་ནས་སྐྱོང་བཞིན་འདུག། གནངས་ཉིན་ཏེ་ཚེས་བཅུ་བདུན་ཉིན་གྱི་རྒྱ་གར་གྱི་ཞོགས་པའི་ཆུ་ཚོད་དགུ་པ་ནས་བཅུ་པའི་བར་དུ་གོང་ས་མཆོག་གིས་གཟིམ་ཆུང་ནས་དྲ་ལམ་བརྒྱུད་དེ་འཛམ་གླིང་ན་སྐད་གྲགས་ཡོད་པའི་རྩོམ་པ་པོ Pico Iyer དང་མཉམ་དུ་ཏོག་དབྱིབས་ནད་ཡམས་ཀྱི་གནོད་སྐྱོན་ལས་འགྲོ་བ་མིའི་རིགས་ཀྱིས་ཉམས་མྱོང་ལེན་རྒྱུ་གང་ཡོད་པ་བཅས་འཛམ་གླིང་སྤྱིའི་གནད་དོན་ཁག་ལ་གདོང་ལེན་བྱེད་སྟངས་སྐོར་ནས་བཀའ་མོལ་གནང་རྒྱུ་ཡིན་པ་རེད། ཡང་ཚེས་ཉི་ཤུ་གི་ཉིན་ལ་ཨ་རིའི་ཝིན་སི་ཁཱང་སིན་གཙུག་ལག་སློབ་གྲྭ་གི་སེམས་ཁམས་རིག་པའི་སློབ་དཔོན་དང་སེམས་ཀྱི་བདེ་ཐང་ལྟེ་གནས་འཛིན་མཁན Rich Davidson དང་བཀའ་མོལ་གནང་རྒྱུ་ཡིན་པ་སོགས་གོང་ས་མཆོག་གིས་དྲ་ལམ་བརྒྱུད་མུ་མཐུད་ནས་འཛམ་གླིང་གི་རྗེས་འཇུག་པ་དང་དད་ལྡན་པ་རྣམས་ཀྱི་དགོས་འདུན་སྐོང་གནང་བའི་མཛད་འཕྲིན་རིམ་པས་སྐྱོང་འཆར་འདུག་རྒྱ་ནག་གི་རྒྱལ་ས་པེ་ཅིང་དུ་ཏོག་དབྱིབས་ནད་ཡམས་འགོས་ཁྱབ་ལ་འགྲོ་བཞིན་པར་བརྟེན་སློབ་གྲྭ་དང་ཚོང་ཁང་ཁག་སྒོ་རྒྱག་བཞིན་པ་དང་འགྲོ་འོང་བཀག་སྡོམ་བྱེད་བཞིན་པ་རེད་འདུག། འདས་པའི་ཟླ་ངོ་གཉིས་ཙམ་ལ་རྒྱ་ནག་གཞུང་འབྲེལ་གྱིས་ཏོག་དབྱིབས་ནད་པ་གསར་བ་ཐོན་པའི་གནས་ཚུལ་ཅི་ཡང་སྤེལ་མེད། འདས་པའི་ཉི་མ་བཞི་གི་རིང་ལ་རྒྱ་ནག་ནང་ནད་པ་གསར་བ་བདུན་ཅུ་དོན་དགུ་བྱུང་བ་ཕྱིར་བསྒྲགས་བྱུང་འདུག་གཟའ་ཟླ་བའི་ཉིན་ལ་རྒྱ་ནག་ནང་ནད་པ་བཞི་བཅུ་ཞེ་དགུ་བྱུང་བ་དང་གཟའ་སྤེན་པའི་ཉིན་ལ་ནད་པ་གསར་བ་ལྔ་བཅུ་ང་བདུན་ཐོན་པ་གསལ་བསྒྲགས་སྤེལ་ཡོད། དེའི་ནང་དུ་ནད་པ་སུམ་ཅུ་སོ་དྲུག་དེ་པེ་ཅིང་རང་ནས་བྱུང་བ་ཡིན་འདུག། ད་ལྟ་པེ་ཅིང་གི་ཏོག་དབྱིབས་ནད་ཡམས་ཁྱབ་གདལ་འགྲོ་ས་དེ་ནི་ཟས་རིགས་སྡེབ་ཚོང་ཁྲོམ་ར་ཞིག་ཡིན་ཞིང་ཁྲོམ་ར་དེ་ནི་པེ་ཅིང་གྲོང་ཁྱེར་ཕལ་ཆེ་བ་ལ་ཤིང་ཏོག་དང་སྔོ་ཚལ། ཤ་དང་མཚོ་ཟས་རྣམས་འགྲེམས་ཚོང་བྱེད་ཀྱི་ཡོད་པ་རེད་འདུག་གཟའ་སྤེན་པ་ནས་སྡེབ་ཚོང་ཁྲོམ་ར་དེ་སྒོ་བརྒྱབ་ཡོད་པ་རེད། ལིའོ་ཉིང་དང་ཧི་པེ་ཞིང་ཆེན་གཉིས་སུ་ནད་པ་གསར་བ་ལྔ་ཐོན་པ་རྣམས་པེ་ཅིང་གི་ནད་པ་ཚོ་དང་འབྲེལ་བ་བྱུང་བ་ཡིན་པས་རྒྱ་ནག་རྒྱལ་ཡོངས་སུ་ད་ལྟ་མི་རྣམས་ཀྱིས་བློ་འཚབ་ཆེན་པོ་བྱེད་བཞིན་པ་དང། པེ་ཅིང་གྲོང་ཁྱེར་གྱི་ས་ཁུལ་བཅུ་ལྷག་གི་ནང་དུ་བརྟག་དཔྱད་ས་ཚིགས་བརྒྱ་དང་བཞི་བཅུ་ཙམ་བཙུགས་ཏེ་ཁ་སང་མི་ལྔ་བཅུ་ང་དགུ་ལ་ནད་དུག་འགོས་པ་ཤེས་རྟོགས་བྱུང་བ་ཡིན་པ་རེད། ཏོག་དབྱིབས་ནད་ཡམས་ལ་བརྟེན་ནས་སྤྱི་ཚོགས་རྒྱང་བཀྱེད་ལྷོད་ཡངས་བཏང་བ་དང་མཉམ་དུ་ཨ་རིའི་གྲོང་ཁྱེར་ནིའུ་ཡོག་གི་ནང་དུ་ཉེན་ཁ་གསར་བ་གཅིག་བྱུང་གི་ཡོད་པ་དང། ཡུ་རོབ་རྒྱལ་ཁབ་ཁག་གི་ནང་དུ་ཚོང་ལས་སྒོ་འབྱེད་བྱས་ཡོད་པ། ཡང་པཱ་ཀི་སི་ཐན་གྱི་ནང་དུ་ནད་པ་གསར་བ་ཇེ་མང་དུ་འགྲོ་བཞིན་པ་བཅས་ཀྱི་གནས་ཚུལ་འདུག། ཨ་རིའི་ནང་དུ་ཏོག་དབྱིབས་ནད་ཡམས་ཀྱི་གནོད་སྐྱོན་ཐེབས་ཡུལ་གཙོ་བོ་ནིའུ་ཡོག་གི་ཚོང་ལས་སོགས་སྒོ་འབྱེད་བྱས་པའི་གཟའ་མཇུག་དང་པོ་ལ་མི་རྣམས་ཀྱིས་སྲང་ལམ་དང་ཟ་ཁང་སོགས་སུ་ཁ་རས་མ་གྱོན་པར་མི་ཚོགས་འདུ་འཛོམས་བྱེད་བཞིན་པའི་རྣམ་པ་མང་པོ་མཐོང་རྒྱུ་ཡོད་པ་ཡིས་ནིའུ་ཡོག་གྲོང་ཁྱེར་སྤྱི་ཁྱབ་ཀྱིས་གལ་ཏེ་མི་རྣམས་ཀྱིས་མུ་མཐུད་དུ་རང་ཉིད་དང་སྤྱི་ཚོགས་གཉིས་ཀ་ལ་འགན་མ་འཁུར་བར་ཁ་རས་མ་གྱོན་པ་སོགས་སྔོན་འགོག་གི་ལས་དོན་དོན་འཁྱོལ་ལྡན་པ་མ་བསྒྲུབས་པ་ཡིན་ན་སྤྱི་ཚོགས་རྒྱང་བཀྱེད་ལྷོད་ཡངས་གཏོང་བཞིན་པ་གི་སྲིད་ཇུས་ལ་འགྱུར་བ་ཐེབས་ངེས་པའི་ཉེན་བརྡ་བཏང་འདུག་ཨ་རིའི་འཕྲོད་བསྟེན་ཆེད་ལས་མི་སྣ་ཚོས་ནད་ཡམས་དེ་ད་དུང་གང་དུ་སོང་མེད་པར་སྔར་བཞིན་གནས་ཡོད་པས་མི་རྣམས་ཀྱིས་སྔོན་འགོག་ལ་ལྷོད་ཡངས་ཤོར་བ་ཡིན་ན་མཇུག་འབྲས་དེ་ད་ལྟ་ལས་སྡུག་པ་ཡོང་རྒྱུའི་ཉེན་བརྡ་བཏང་འདུག། ཡང་ཧྥི་རན་སི་ཡི་གྲོང་ཁྱེར་ཕ་རེ་སི་སོགས་སུ་ཟ་ཁང་རྣམས་རྒྱུན་ལྡན་ལྟར་སྒོ་འབྱེད་བྱས་ཏེ་ཡུ་རོབ་རྒྱལ་ཁབ་གཞན་ནས་ཡུལ་སྐོར་ལ་ཡོང་རྒྱུ་སོགས་སྒོ་འབྱེད་བྱས་འདུག་དབྱིན་ཇིའི་ལུང་པར་དེ་རིང་ནས་ཚོང་ཁང་དང་སྤྲོ་སྐྱིད་ཁང་རྩེད་ར། ཆོས་ལུགས་བྱེད་སྒོ་སྤེལ་ས་སོགས་འགོ་འཛུགས་བྱས་ཡོད་ཀྱང་མི་རྣམས་ངེས་པར་དུ་རྒྱང་བཀྱེད་དང་ཁང་པའི་ཕྱི་ནང་གང་དུ་ཡང་ཁ་རས་གྱོན་པ་གི་སྒྲིག་ལམ་བརྩི་དགོས་པ་བཀོད་འདུག་གང་ལྟར་ཡུ་རོབ་ཀྱི་ནང་དུ་ཚོང་ལས་སོགས་སྒོ་འབྱེད་བྱས་ཏེ་དཔལ་འབྱོར་བསྐྱར་གསོ་བྱ་རྒྱུའི་འགོ་བཙུགས་ཡོད་པ་བཤད་འདུག། ཡིན་ན་ཡང་སྤྱི་ཟླ་ལྔ་པའི་ཚེས་དགུ་ནས་པ་ཀི་སི་ཐན་གྱི་ནང་དུ་ནད་ཡམས་ཀྱི་བཀག་སྡོམ་རྣམས་ཕྱིར་འཐེན་གྱིས་ལྷོད་ཡངས་བཏང་སྟེ་ཟླ་གཅིག་འགོར་བ་འདིའི་ནང་དུ་འཆི་སྐྱོན་བྱུང་བ་ཉིས་སྟོང་བརྒྱད་བརྒྱ་མ་ཟིན་ཙམ་བྱུང་འདུག། ཨ་རིའི་ནང་མི་རིགས་དབྱེ་འབྱེད་ལ་ངོ་རྒོལ་བྱུང་བཞིན་པའི་སྐབས་སུ་བསྐྱར་དུ་ཨ་མི་རི་ཀ་གི་ནང་དུ་མི་རིགས་ནག་པོ་ཞིག་ཉེན་རྟོག་པ་གི་ལག་ནས་འཆི་སྐྱོན་བྱུང་བ་དང་མཉམ་དུ་ངོ་རྒོལ་ལས་འགུལ་མུ་མཐུད་ནས་འགྲོ་བཞིན་པ་དང་གཞན་ཡང་འཛམ་གླིང་རྒྱལ་ཁབ་མང་པོའི་ནང་དུ་ལས་འགུལ་འདི་སྤེལ་བཞིན་འདུག། ཨ་རིའི་མི་ནི་སོ་ཏྲ་མངའ་སྡེའི་མི་ནི་ཨ་ཕོ་ལིས་གི་ནང་དུ་ཇོར་ཇི་ཕི་ལོ་རིའི་དོན་རྐྱེན་བྱུང་བའི་རྗེས་སུ་ཉེན་རྟོག་ལས་ཁུངས་ཀྱི་ལས་དོན་བྱེད་ཕྱོགས་ལ་ཁ་ཕྱོགས་གསལ་བོ་ཞིག་མེད་པ་གི་སྐབས་འདིར་ཉེན་རྟོག་པ་བདུན་ཡིས་ལས་ཀ་ནས་དགོངས་ཞུ་ཞུས་ཡོད་ཀྱང་རྒྱུ་མཚན་ཁ་གསལ་ཞིག་ཕྱི་བསྒྲགས་བྱས་མེད་པ་གི་སྐབས་འདིར་བསྐྱར་དུ་ཇོར་ཇི་ཡ་གི་མངའ་སྡེ་ཨེ་ཏི་ལན་ཏ་གི་ནང་དུ་གཟའ་པ་སངས་གི་ཉིན་ལ་མི་རིགས་ནག་པོའི་ན་གཞོན་ཞིག་ལ་ཉེན་རྟོག་པས་མེ་མདའ་བརྒྱབ་སྟེ་བསད་པ་དེ་དང་འབྲེལ་ནས་ས་ཁུལ་འདི་ལ་མི་རིགས་དབྱེ་འབྱེད་ཀྱི་ངོ་རྒོལ་ལས་འགུལ་བསྟུད་མར་བྱུང་གི་ཡོད་པ་རེད། མི་ཁག་ཅིག་འཛིན་བཟུང་བྱས་ཡོད་པའི་གནས་ཚུལ་ཀྱང་འདུག་ཡིན་ན་ཡང་མེ་མདའ་རྒྱག་མཁན་ཉེན་རྟོག་པ་དེ་ལས་ཀ་ནས་ཕྱིར་ཕུད་བཏང་ཡོད་པ་དང་ཉེན་རྟོག་ལས་ཁུངས་ཀྱི་འགོ་འཛིན་གྱིས་ཀྱང་ལས་གནས་ནས་དགོངས་ཞུ་ཞུས་ཡོད་པ་བཤད་འདུག་དེ་དང་ཕྱོགས་མཚུངས་སུ་ཡུ་རོབ་ཇར་མ་ནི་སོགས་སུ་ཡང་དེ་རིང་མུ་མཐུད་དུ་མི་རིགས་དབྱེ་འབྱེད་ལ་ངོ་རྒོལ་གྱི་ལས་འགུལ་སྤེལ་བཞིན་འདུག་ཡང་ལྷོ་ཀོ་རི་ཡ་གི་རྒྱལ་ས་སོལ་ནང་དུ་ཡོད་པའི་ཨ་རིའི་གཞུང་ཚབ་ཀྱི་ཁང་བརྩེགས་ངོས་སུ། མི་རིགས་ནག་པོའི་ཚེ་སྲོག་རྩ་ཆེན་རེད་ཅེས་སྦྱར་བྱང་བཀལ་ཏེ། ཨ་རིའི་མི་མང་གིས་ཞི་བའི་ངང་བཟང་ཕྱོགས་ཀྱི་འགྱུར་བ་གཏོང་བའི་ལས་འགུལ་སྤེལ་རྒྱུ་དང་དེ་ལྟར་བྱུང་བ་ཡིན་ན་ཨ་རིའི་ནང་དུ་མི་རིགས་དབྱེ་འབྱེད་ཀྱི་ངོ་རྒོལ་ལས་འགུལ་དང། ཉེན་རྟོག་པས་ཁྲིམས་འཛིན་དྲང་བདེན་ཡོང་རྒྱུ་ལ་ལས་འགུལ་སྤེལ་བཞིན་པ་དེར་རྒྱབ་སྐྱོར་ཡོད་པའི་གནས་ཚུལ་སྤེལ་སོང། ཧོང་ཀོང་དུ་ལས་འགུལ་བ་ཞིག་རྐྱེན་འདས་སུ་སོང་སྟེ་མི་ལོ་གཅིག་འཁོར་བ་ལ་ཧོང་ཀོང་གི་མི་དམངས་སྟོང་ཕྲག་མང་པོ་འཛོམས་ཏེ་དྲན་གསོ་ཞུས་འདུག་ལོ་གཅིག་གོང་གི་དེ་རིང་ཧོང་ཀོང་དུ་མི་གྲངས་ས་ཡ་གཉིས་བརྒལ་བ་འཛོམས་ཏེ་ཧོང་ཀོང་དུ་རྒྱ་ནག་གི་དབང་ཤུགས་སླེབས་བཞིན་པ་ལ་འགོག་པར་དམངས་གཙོའི་ལས་འགུལ་སྤེལ་བའི་སྐབས་སུ། ལིའང་ལི་ཅི་ཡིས་ངོ་རྒོལ་ལས་འགུལ་བའི་སྦྱར་བྱང་འགེལ་བའི་སྐབས་སུ་རྐྱེན་འདས་སུ་སོང་བ་དེ་ལ་དེ་རིང་གཟའ་ཟླ་བའི་ཉིན་ལ་ཧོང་ཀོང་བ་སྟོང་ཕྲག་མང་པོ་འཛོམས་ཏེ་མེ་ཏོག་དང་ཡི་གེ་བྲིས་པའི་ཤོག་བྱང་ཕུལ་བ་དང་དགོང་དྲོ་ཆུ་ཚོད་བདུན་པ་དང་དགུ་པ་ལ་ཡང་ད་དུང་མྱ་ངན་ཞུ་མཁན་དང་མེ་ཏོག་ཕུལ་མཁན་གྲལ་སྟར་བསྒྲིགས་ཡོད་པ་རེད། བོད་ནང་གི་འབར་ཁམས་ཕྱོགས་སུ་ཆུ་ལོག་བྱུང་སྟེ་ཟམ་པ་དང་གཞུང་ལམ་ཆད་པ་ཡིས་འགྲོ་འོང་ལ་འགག་རྐྱེན་འཕྲད་བཞིན་པ་རེད་འདུག་རྒྱ་ནག་གི་སྲིད་འཛིན་ས་ཁུལ་ལས་སི་ཁྲོན་ཞིང་ཆེན་རྔ་བ་འབར་ཁམས་སུ་ཕྱི་ཚེས་བཅུ་གསུམ་གི་ཉིན་གྱི་མཚན་མོར་ཆར་བ་ཤུགས་ཆེན་བབས་ཏེ་དེའི་རྗེས་ཆུ་ལོག་བྱུང་བ་དང་ཆུ་ལོག་རྒྱུག་སའི་ས་ཁུལ་དུ་འཁེལ་བའི་མང་ཚོགས་ཀྱི་སྡོད་ཁང་མང་པོ་ལ་གཏོར་སྐྱོན་བཏང་ཡོད་པའི་གནས་ཚུལ་འདུག། དེ་རིང་གི་བོད་དང་རྒྱལ་སྤྱིའི་གསར་འགྱུར་མདོར་བསྡུས་ཁག་ཅིག་སྙན་སྒྲོན་ཞུས་ཟིན་པ་ཡིན་གསར་འགྱུར་ལ་གསན་གཟིགས་གནང་བར་བཀའ་དྲིན་ཆེ།